ང་བདེ་ཆེན་སྐྱབས་རྗེ་ཡིན།
ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པོ་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ནའང་གླེང་སློང་བྱེད་ཀྱི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་གི་གཞུང་འོག་ལ་ཡོད་པའི་གི་དཔེ་སྐྲུན་ཁང་ཞིག་གིས། བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་སྔོན་གྱི་དྲི་བ་དང་དེ་ལ་རྒྱ་མི་ཕྱོགས་ནས་ལན་འདེབས་འདི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གྱི་རྒྱལ་ས Paris ནང་རྟེན་གཞི་བྱས་པའི་གི་བོད་རིག་པའི་ཞིབ་འཇུག་སློབ་གཉེར་ལྟེ་གནས་ཁང་གི་གྲགས་ཆེ་བའི་དཔྱད་ཞིབ་པ་ཨན་མེ་རི་བྷི་ལོན་ཌོ་དང་ཀེད་བྷ་ཏེར་ཕི་ལེ་གཉིས་ཀྱིས་ནུབ་ཕྱོགས་པའི་རྒྱལ་ཁབ་ཁག་ཁ་ཤས་ནས་ལོ་རྒྱུས་སྨྲ་བ་དང་དཔྱད་གཏམ་པ་དང་ཆབ་སྲིད་གནད་དོན་པ་དེ་དག་གི་དྲི་གཞི་བརྒྱ་ཐོག་ལ་ཁོ་རང་ཚོས་དཔྱད་པ་བྱས་ནས་དོན་དངོས་ཐོག་ནས་ཡང་ཀྱི་རྒྱལ་རབས་ལོ་རྒྱུས་ནས་གསལ་བའི་གནས་ཚུལ་ག་རེ་ཡིན་མིན་ཉམས་ཞིབ་བྱས་ནས་ཁོ་ཚོས་ཀྱིས་ལན་འདེབས་སྐྱོན་པའི་གི་ནང་དོན་ཐོག་ནས་ཡང་ད་ལྟ་འདི་བོད་དོན་དར་རྒྱས་ཟེར་བའི་ལེ་ཚན་འདི་རེད། ལེ་ཚན་སྔོན་མའི་ནང་ལ་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱི་སྤྱི་ཟླ་ལྔ་བའི་ཚེས་ཉི་ཤུ་བདུན་དང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱི་སྤྱི་ཟླ་བཅུ་བའི་ཚེས་གཅིག་ཉིན་བོད་ཀྱི་རྒྱལ་ས་ལྷ་སའི་ནང་བོད་མི་ཚོས་རྒྱ་ནག་དབང་འཛིན་པར་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་བྱས་ཡོད་པའི་སྐོར་ལོ་རྒྱུས་ཀྱི་བྱུང་རིམ་དང་འབྲེལ་བའི་གནད་དོན་ཉམས་ཞིབ་པས་འགྲེལ་བརྗོད་གནང་བའི་སྐོར་གླེང་མོལ་ཞུས་ཡོད་པ་དང་དེ་རིང་གི་ལེ་ཚན་འདིའི་ནང་ལ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་སྤྱི་ཟླ་གསུམ་པའི་ཚེས་ལྔ་ཉིན་བོད་ཀྱི་རྒྱལ་ས་ལྷ་སའི་ནང་བྱུང་བའི་ངོ་རྒོལ་རྔམ་སྟོན་སྐོར་གླེང་མོལ་ཞུ་རྒྱུ་དང་ལེ་ཚན་སྔོན་མའི་ནང་ལ་ཡིན་ན་བོད་དོན་དཔྱད་ཞིབ་པ་རོ་པི་པ་ན་ཁོང་རང་གིས་ད་གསུང་བའི་ལྟེ་བ་ག་རེ་ཟེར་ན་བོད་མི་ཚོས་ཀྱིས་རྡོ་གཞུ་བ་དེ་འགོ་འཛུགས་བྱས་པའི་རྒྱུ་མཚན་ག་རེ་ཟེར་ན་རྒྱ་ནག་གི་སྤྱི་བདེ་མི་སྣས་ཀྱིས་བོད་པའི་གི་རྔམ་སྟོན་ཁྲོམ་སྐོར་ཐོག་ལ་ཡང་ཁོང་ཚོས་པར་རྒྱབ་ཀྱི་ཡོད་སོང་ཙང་པར་དེ་ཕྱིས་སུ་ཁོང་ཚོས་ད་གང་ཅི་མི་ངོ་བརྟག་དཔྱད་ལ་བེད་སྤྱོད་བྱེད་ཀྱི་ཡོད་པའི་དོགས་པ་ཐོག་ནས་ད་པར་ཆས་འདི་ད་མེད་པ་བཟོ་བ་དང་པར་ཆས་འདི་བེད་མ་ཐུབ་བཟོ་བ་དེ་འདྲ་ཐོག་ནས་ད་ཁོང་ཚོས་རྡོ་གཡུག་པ་དེ་དང་པོ་དེ་འགོ་བཙུགས་པ་འདྲ་རེད་ཟེར་ད་ད་རོ་པི་པ་ན་ཁོང་རང་གསུངས་བཞག།

ད་ལྟ་གོང་དུ་བརྗོད་པའི་གིས་གཙུག་ལག་ཁང་མདུན་ལ་འཛོམས་པའི་གིས་ཆབ་སྲིད་ཀྱི་གནད་དོན་ཡིན་ན་རེད་རྒྱ་མིའི་གི་ཆབ་སྲིད་འགོ་ཁྲིད་ཚོ་སླེབས་པའི་སྐབས་ལ་ཡང་བོད་མི་ཚོས་དེ་འདུ་འཛོམས་བྱས་ནས་གོང་དུ་བརྗོད་པའི་གིས་སྤྱི་ཟླ་གསུམ་པའི་ཚེས་ལྔ་ལ་བྱུང་བའི་གིས་གནད་དོན་འདིའི་སྐོར་ལ་ཤེས་དགོས་རེད། སྐབས་དེ་དུས་ཙམ་ལ་ཡང་དོན་རྐྱེན་འདི་ད་ག་འདྲ་བྱས་ཏེ་འགོ་བཙུགས་འདུག་ན། བོད་དོན་དཔྱད་ཞིབ་པ་རོ་བེད་བྷར་ནེད་ཁོ་རང་གསུང་ཡག་ལ་བྱས་ན་ར་སྤྲོད་མ་བྱས་པའི་གནས་ཚུལ་ཁག་ཅིག་དཔེར་ན་ཆ་བཞག་ན་ཨ་ནེ

ཉིན་གྱི་རྔམ་སྟོན་ཁྲོམ་སྐོར་དེ་བསྟན་རྗེས་ཡིན་ན་ཉིན་གསུམ་རིང་ལ་ཨ་ནེ་ལྷ་སར་དྲག་པོའི་ཟིང་ཆ་ལངས་ཡོད་རེད་མཐའ་མ་བོད་ལ་ཨ་ནེ་ཉེས་གསོལ་དམ་བསྒྲགས་ཀྱི་ཨ་ནེ་བཀའ་རྒྱ་བཏང་རྗེས་ཨ་ཟིང་ཆ་དེ་འགོ་ཚུགས་སྟངས་མཐོང་བའི་སྐབས་ལ་ཨ་ནེ་ནུབ་ཕྱོགས་རྒྱལ་ཁབ་ཀྱི་ཡུལ་སྐོར་སྤྲོ་འཆམ་པ་ཚོས་ཨ་ནེ་དོན་རྐྱེན་དེའི་སྐོར་སྐད་བཤད་ཡས་གླེང་སློང་བྱས་ལ་ཆ་བཞག་ན་མི་བཅུ་ཕྲག་ཞིག་གིས་ཨ་ལྷ་སའི་ཐང་ཆེན་ནང་ལ་ཨ་ནེ་སྐད་འབོད་བརྒྱབ་རྗེས་ཨ་ནེ་ཞི་བའི་རྔམ་སྟོན་ཁྲོམ་སྐོར། བྱས་སོང་ཟེར་ཅེས་དེ་འདྲའི་འགྲེལ་བཤད་རྒྱག་གི་འདུག་དེ་དུས་ཡིན་ན་ཁང་པའི་ཐོག་ཁ་ཞིག་ལ་ཡོད་པའི་ཨ་ནེ་ཉེན་རྟོག་པ་གཅིག་གིས་ཡིན་ན་སྐད་འབོད་རྒྱག་མཁན་ཚོའི་སྒང་ལ་ཡིན་ན་ཤེལ་དམ་གཡུགས་བྱས་ནི་བོད་པ་ན་གཞོན་གཅིག་གིས་ཨ་ནེ་ཉེན་རྟོག་དེ་རྡོ་གཞུས་པ་དེ་འདྲས་བྱུང་ཤག་དེ་མ་ཐག་ལ་ཡིན་ན་ཉེན་རྟོག་པ་གཞན་གཅིག་གིས་ཨ་ནེ་གཉིས་མི་ཚོགས་ཁྲོད་ལ་ཨ་ནེ་བོད་པའི་གཞོན་སྐྱེས་བྱས་རྨས་སྐྱོན་ཕོག་ཡ་བྱས་ནས་ཐང་ལ་འགྱེལ་བ་དེ་འདྲས་མཐོང་ཡོད་རེད། རོགས་སྐྱོར་བྱེད་པ་སླེབས་པའི་སྐབས་ལ་ཡིན་ན་བོད་པ་གཉིས་ཡིན་ནས་རྨས་སྐྱོན་བཏང་ཤག་དོན་རྐྱེན་ཐེངས་གསུམ་བྱུང་ཡ་ནང་ཐེངས་གཅིག་དེ་རེད། བྱས་ཙང་ཨ་ནི་སྐབས་དེ་དུས་ཡིན་ན་ནི་མི་ཆེས་མང་པོས་ཨ་ནི་གྱེན་ལངས་བྱས་བྱས་ཉེན་རྟོག་པར་རྡོ་གཞུ་བ་རེད་ཚོང་ཁང་ཁ་ཤས་ལ་ཨ་ནི་གཏོར་བཅོམ་བཅས་ཀྱི་གནས་ཚུལ་དེ་ནས་བྱུང་ཡོད་རེད་ཅེས་བསྟན་སོང། རྣམ་པ་ཚོས་ད་ལྟ VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དག་སྐྱེལ་ལེ་ཚན་གསན་བཞིན་ཡོད་པ་རེད། དོན་རྐྱེན་འདི་དང་འབྲེལ་བའི་ཐོག་ནས་ཡང་བོད་མི་ཚོས་ཀྱིས་ངོ་རྒོལ་ལས་འགུལ་བྱས་པའི་འདིའི་ཐོག་ལ་ཡང་དེ་ཅིག་རྒྱ་ནག་གི་ཉེན་རྟོག་པས་ཡང་འདིའི་ཐོག་ལ་ཡང་ཁོང་ཚོས་ཀྱིས་ཡ་ལན་དུ་གཅིག་གར་བྱས་འདུག་ལོ། དེའི་རྗེས་ལ་ཡིན་ན་ནི་རྒྱ་ནག་གཞུང་གིས་ད་ཉིན་གཉིས་རིང་ལ་དྲག་ཆས་ཉེན་རྟོག་པས་ལྷ་ས་གྲོང་ཁྱེར་ཁུལ་གྱི་གྲོང་ཁྱེར་རྙིང་པའི་ནང་ལ་ཡིན་ན་གཞི་རྒྱ་ཆེའི་རྒོལ་རྡུང་ཐེངས་མང་པོ་ཞིག་བཏང་རྗེས་ཁོང་ཚོས་སྲང་ལམ་བར་གྲོང་མིའི་ཁྱིམ་ཚང་ནང་ལ་གང་བྱུང་མེ་མདའ་བརྒྱབ་བྱས་མི་དམར་གསོད་བཏང་ཡས་རེད་ཨ། རྒྱ་ནག་གཞུང་གི་རྒོལ་རྡུང་དེ་ཚོའི་སྐབས་ལ་ཡིན་ན་སྲང་ལམ་ཁུལ་ནང་ལ་ངོ་རྒོལ་བྱེད་མཁན་རེད་མི་ཚོ་མེད་པ་ཡིན་ནས་དྲག་ཆས་ཉེན་རྟོག་པས་ཨ་ནེ་མི་མང་ཐོག་ལ་ཁྱིམ་ནང་ལོག་ཡས་ཆེད་དུ་ཡིན་ན་ཨ་ནེ་ཁོང་ཚོས་ད་ཞེད་སྣང་སྐུལ་བྱས་མེ་མདའ་བརྒྱབ་སྐབས་དེ་དུས་ཉུང་མཐར་ཡིན་ནས་ད་ལྟད་མོ་ལྟ་མཁན་རེད་ས་གནས་ཀྱི་ཨ་ནེ་གྲོང་མི་བདུན་ཅུ་དོན་ལྔ་ཙམ་ལ་ཨ་ནེ་མེ་མདའ་ཕོག་བྱས་བསད་ཡོད་རེད་ཨ་ནེ་གཅིག་བྱས་ན་དེ་ལས་མང་བ་བསད་ཡོད་མདོག་ཁ་པོ་རེད་སྤྱི་བདེ་མི་སྣས་ཡིན་ན་ཉིན་དེ་གསུམ་རིང་ལ་ཡིན་ན་ལག་བསྟར་བྱས་པའི་ཨ་ནེ་ཐབས་བྱུས་དེ་ཚོས་ཡིན་ན་བོད་པ་ཡིན་ན་ད་གཅིག་ང་རྒྱལ་ལངས་ཡས་རེད་བོད་པས་སྤྱི་བདེ་མི་སྣར་རྡོ་གཞུ་ཡས་རེད་རླངས་འཁོར་མེ་བསྲེགས་བཏང་བའི་གནས་ཚུལ་ཐོན་དེ་འདྲ་བྱུང་ཤག་དུས་ཡུན་དེའི་རིང་ལ་ཡིན་རྒྱ་ནག་གཞུང་ཁུལ་དེ་ལྷིང་འཇགས་བསྐྱར་གསོ་བྱེད་ཐབས་དེ་རྩ་བ་ནས་བྱུང་ཡོད་པ་མ་རེད་སྐབས་དེ་དུས་ཡིན་ན Robert Barnett ཁོ་རང་གིས་འདུག་ཅེས་བྱས་འགྲེལ་བརྗོད་གནང་ཤག། རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་བྱས་པའི་སྐབས་ལ་ཡང་བོད་མི་ཚོས་ཀྱིས་ད་མེ་མདའ་ཁྱེར་བ་དེ་འདྲ་རེད་ཟེར་རྒྱ་མི་རྒྱ་མིའི་དབང་འཛིན་པས་དེ་འདྲ་བཤད་པའི་གནས་ཚུལ་གཅིག་ཡོད་རེད་འདི་ཐོག་ལ་ཡང་ད་གནད་དོན་དཔྱད་ཞིབ་པ་ཁོ་རང་ཚོས་ཉམས་ཞིབ་གནང་ནས་ཁོ་རང་ཚོ་གར་གསུངས་འདུག་ལོ། འདི་དང་འབྲེལ་བའི་ཐོག་ནས་ཡང་གནས་ཚུལ་ཁ་ཤས་ནང་ལ་ཡང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱི་སྤྱི་ཟླ་བཅུ་པའི་གྱི་དོན་རྐྱེན་འདི་སྐབས་ལ་ཡང་རྒྱ་མི་ཉེན་རྟོག་པ་སུམ་བརྒྱ་ཙམ་ལ་ཡང་གྱི་རྨས་སྐྱོན་བཟོས་པ་རེད་སྐད་ཆ་ཞིག་འོ་འདི་ཐོག་ལ་ཡང་དེ་འདྲ Robert Barnett ཁོ་རང་གར་གསུངས་འདུག་ལོ།
གནད་དོན་འདི་གཉིས་ཐོག་ལ་ཡིན་ན Robert Barnett ཁོ་རང་གསུངས་ཡས་བྱས་ན་རྒྱ་ནག་གཞུང་གི་དོན་རྐྱེན་དེ་ཚོའི་རིང་ཡིན་ནང་ལ་བོད་པ་ནི་མཚོན་ཆ་ཡོད་རེད་ཅེས་བྱས་ཨ་ནི་ཁུངས་སྐྱེལ་བྱེད་ཐབས་བྱས་ཡོད་རེད་ཉེས་འཛུགས་བྱེད་ཡས་ཀྱི་སྐད་དོད་དེ་ཚོ་ཡིན་ན་བེད་དང་ཞུ་གོ་འདེར་བྱ་ཡས་པ་ན་ཞིག་ཡས་པ་རེད་ཨ་ལྟ་ཞིབ་མི་སྣ་མང་ཆེ་བས་ཡིན་ན་དྲག་སྤྱོད་གནས་ཚུལ་བྱུང་བའི་རྔམ་སྤྱོད་ཁྲོད་ངོ་རྒོལ།

བ་འཛིན་བཟུང་ཇི་ལྟར་བྱས་ཡོད་པའི་སྐབས་དེ་ཡིན་ན་བྱས་ལ་ཉེན་རྟོག་མི་སྣ་རེད་ཁོང་ཚོའི་གསང་ཉུལ་མི་སྣ་ཨ་ངོ་རྒོལ་དང་ཐག་ཉེ་ས་ཧ་ལམ་ད་སླེབས་ཡོད་མ་རེད་ཟེར་བྱས་ཙང་ཉིན་དང་པོ་དེ་ཚོ་ཡིན་ན་ཕལ་ཆེ་བ་ངོ་རྒོལ་བའི་རྡོ་བརྙབ་ཡས་གོ་རུ་མི་འདུག་ཅེས་བྱས་ཁོ་རང་དེ་འདྲ་གསུངས་བཞག། ད་ལྟ་གོང་དུ་བྱུང་བའི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་དང་གྱ་བརྒྱད་ནང།

ཨ་དེ་དང་འབྲེལ་ནས་སྤྱི་ལོ་ཉིས་སྟོང་བཅུ་མེད་ལྔ་ལོར་ཡིན་ན་བོད་པའི་བླ་མ་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་ལ་ཡིན་ན་ཚེ་བཙོན་གྱི་ཁྲིམས་ཐག་བཅད་ཅིང་དེ་ནས་བྱས་བཞག་ས་ཆ་ནིའུ་ཡོག་གྲོང་ཁྱེར་ཀོ་ལོམ་པི་ཡའི་གཙུག་ལག་སློབ་གྲྭ་ཆེན་མོའི་དེང་རབས་བོད་རིག་པའི་སློབ་དཔོན་ཆེན་མོ་དང་ཨ་ནི་དེང་རབས་བོད་རིག་པའི་ལས་གཞིའི་འགན་འཛིན་གཅིག་ལྕོགས་ཡིན་པ་ནི་རོ་སྦེ་ཏོ་བེ་ནི་ཏི་ཁོ་རང་གིས་ཐུགས་རྗེ་ཆེ་འགྲེལ་བརྗོད་རབ་ཏུ་གནང་ཞིང། དུས་ཚོད་ཀྱིས་རྐྱེན་པས་ལེ་ཚན་དེ་དེར་མཚམས་འཇོག་བྱས་ཡ་དང་ལེ་ཚན་རྗེས་མའི་ནང་ལ་ཡིན་ན་གོང་དུ་བཀའ་མོལ་ཞུས་པའི་གྱི་བོད་ནང་ལ་ཡ་ཞི་བའི་རྔམ་སྟོན་ཁྲོམ་སྐོར་ཡིན་ན་རེད་ཟིང་ཆ་ཟེར་བའི་གནད་དོན་འདི་རྒྱུ་རྐྱེན་ག་རེ་བརྟེན་ནས་ཅིག་དེ་ཚོ་བྱུང་བ་དང་དེ་ཚོའི་རྒྱབ་ལ་ཡ་རྒྱ་ནག་གི་ཐེ་ཇུས་སུ་ཡོད་མེད་སྐོར་ལ་བརྗོད་པ་འདིའི་ཐོག་ལ་ཡ་གནད་དོན་དཔྱད་ཞིབ་པ་ཁོང་རྣམ་ཚོས་ཉམས་ཞིབ་གནང་བའི་གནས་ཚུལ་ལེ་ཚན་རྗེས་མའི་ནང་ལ་ཡ་རྒྱང་སྲིང་ཞུ་གི་ཡིན་ཉན་མཁན་རྣམས་ནས་ང་ཚོའི་ལས་རིམ་ཁག་གསན་པ་ཐུགས་རྗེ་ཆེ་ཞུ་དན་བཅག་གོ།